བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་རིམ་གཟིགས་མཁན་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གཅིག་རབ་གནས་ཤིང་རྟ་ལོའི་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་དང་པོའི་ཚེས་བཅུ་བཞིའི་གཟའ་ལྷག་པའི་གསར་འགྱུར་ལས་རིམ་སྙན་སྒྲོན་ཞུ་གི་ཡིན། བཞུགས་སྒར་རྡ་རམ་ས་ལའི་གླིང་སྐོར་ལམ་དུ་རྙེད་པའི་ཅ་དངོས་དེ་འབར་རྫས་མ་ཡིན་པའི་ངོས་འཛིན་གསལ་པོ་བྱུང་འདུག་རྒྱ་གར་བ་ཞིག་གིས་མངའ་སྡེ་ཁག་ལྔའི་ནང་བོད་དོན་གོ་རྟོགས་སྤེལ་རྒྱུའི་ཆེད་དུ་རྐང་འཁོར་སྐོར་སྐྱོད་གནང་བཞིན་པ་རེད་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་བོད་དོན་རྒྱབ་སྐྱོར་བ་སྐུ་ཞབས་ཀུལ་བུ་ཤན་བྷག་ཤི་མཆོག་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་དང་འབྲེལ་ཁོང་གི་ནང་མིར་ཐུགས་གསོའི་འཕྲིན་ཡིག་ཞིག་བཏང་གནང་ཡོད་པ་རེད། རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣས་བོད་ཀན་ལྷོ་ཁུལ་ཀླུ་ཆུ་རྫོང་དུ་སློབ་མའི་ལས་ཀའི་ཚུད་རྒྱུགས་དྲི་ཤོག་ལྐོག་ཚོང་བྱས་འདུག་དེ་བཞིན་རེས་གཟའ་ལྷག་པའི་ནང་ཆོས་ངོ་སྤྲོད་ཀྱི་ལེ་ཚན་ནང་བདག་གཞན་མཉམ་བརྗེ་གི་སྒོ་ནས་བྱང་སེམས་སྒོམ་སྟངས་ས་བཅད་བཞི་པ་དང་ལྔ་པའི་སྐོར་གྱི་ངོ་སྤྲོད་བཅས་གསར་འགྱུར་ཞིབ་ཕྲ་རིམ་པས་གཟིགས་རོགས་གནང། ཁ་སང་ཕྱི་ཚེས་བཅུ་གསུམ་གཟའ་མིག་དམར་ཉིན་གྱི་སྔ་དྲོ་བཞུགས་སྒར་རྡ་རམ་ས་ལའི་གླིང་སྐོར་ལམ་དུ་འབར་རྫས་རྙེད་པ་རེད་ཅེས་པའི་གནས་ཚུལ་ཞིག་སྤྱི་ཚོགས་དྲ་ལམ་ཁག་གི་ནང་བརྒྱུད་བསྒྲགས་ཆེན་པོ་འགྲོ་བཞིན་པ་དང་ད་རང་བདེ་སྲུང་ལས་ཁུངས་ནས་ཅ་དངོས་དེ་འབར་རྫས་མ་ཡིན་པའི་ངོས་འཛིན་གསལ་བོ་བྱུང་བ་གསུང་གི་འདུག། ཁ་སང། ཚེས་པ་བཅུ་གསུམ་ཉིན་མོ་དེ་ལ་ད་ལྟ
ཞོགས་ཀའི་སྤྱི་ཚོགས་དྲ་ལམ་དེ་ཚོའི་ནང་ལ། རྡ་རམ་ས་ལ་སྐྱབས་མགོན་རིན་པོ་ཆེའི་ཕོ་བྲང་ཉེ་འཁོར་གླིང་སྐོར་ལམ་ཁ་དེ་ལ་འབར་གས་རྙེད་པ་རེད་ཟེར་ནས། ཅིག། དུས་ཅ་ལག་དེ་དུས་བལྟས་པ་ཙམ་གྱིས་ཚང་མས་ཀྱི། ཅིག་དངངས་སྐྲག་ལང་ཡག་བཟོ་འདྲ་དང། དོགས་འདྲོགས་ལང་ཡག་བཟོ་འདྲ་ཞིག་དེ་འདྲ་ཅིག། བརྒྱུད་ལམ་ཁག་ནང་སྤེལ་བསྡད་ཀྱི་འདུག་དེ་མ་ཚད། གསར་འགྱུར་ཁ་ཤས་ཀྱིས་དེའི་ནང་ལ་དེ་མ་བཀོད་འདུག་བྱས་དུས་ང་ཚོས་ཁ་སང་ཅ་ལག་དེ་དུས་མཐོང་པ་དང། ལམ་སང་དུས་བལྟས་པ་དང་ལང་རང་བཞིན་གྱིས་དོགས་འདྲོགས་ལང་ཡག་བཟོ་འདྲ་ཅིག་འདུག། དེ་ཡིན་པ་ཙམ་ལམ་སང་ང་ཚོའི་གི། དེ། འབྲེལ་ཡོད་ས་གནས་སྐོར་སྲུང་ལས་ཁུངས་ལ་བག། རྩིས་སྤྲད་པ་དང། དེ་ཅ་ལག་དེ་གི་ཡང་སྙིང་ག་རེ་རེད་འདུག་ཆ་ཚང་མ་ཞིབ་འཇུག་བྱས་བྱས་མར་ཕུལ་བ་རེད། ཕུལ་དུས་ཁོ་རང་ཚོའི་ངོས་ནས་དེ་ཛ་དྲག་ཅིག་ལ་ངོས་འཛིན་བྱས་བྱས་ནས་ལམ་སང་ཐག་ཉེ་བ་ནས་ད་ལྟ་ཅིག་ཆེད་ལས་པ་དེའི་ཐོག་ལ་བརྟག་དཔྱད་བྱེད་ཐུབ་མཁན་གྱི་སྐོར་སྲུང་དེ་འདྲའི་སྐད་བཏང་བྱས་ནས། ཁ་སང་ཉིན་གང་ཞིབ་འཇུག་ཆ་ཚང་ཞིག་གནང་ཚར་བའི་རྗེས་ལ། ཁ་སང་དགོང་དག་མཇུག་སྡོམ་འདི་ལ། དེ་ག་གས་རེད་མི་འདུག། དེར་ཅིག་དོགས་འདྲོག་ལངས་དགོས་དང་རྫས་རིགས་དེ་འདྲའི་རྩ་བ་ཉིད་ནས་རེད་མི་འདུག། བྱས་ནས་གསལ་བོ་བྱས་ནས་འདུག་གསུང་གི། ཡང་ཁོང་གིས་མང་ཚོགས་ངོས་ནས་གནས་ཚུལ་གསལ་བོ་ཤེས་རྟོགས་མེད་པར་ལམ་སེང་སྤྱི་ཚོགས་དྲ་ལམ་ཁག་གི་ནང་དོགས་འདྲོག་ཡོང་རྒྱུའི་གནས་ཚུལ་འདིའི་རིགས་སྤེལ་རྒྱུར་ཐུགས་གཟབ་གནང་དགོས་པ་ཡང་གསུངས་ཡོད་པ་རེད། ངས་མི་མང་རྣམ་པ་ཚོ་ལ་ཞུ་ཡས་ལ་དེ་ཅིག་སྤྱི་ཚོགས་ནང་ལ་ད་ལྟ་ད་ཡང་སྙིང་དོན་དག་ག་རེ་ཡིན་ཕྱེད་ཀ་གོ་ཚོད་ཕྱེད་ཀ་གོ་མ་ཚོད་པའི་ཐོག་ལ། གཅིག་སྤྱི་ཚོགས་དྲ་ལམ་ནང་ལ་གང་བྱུང་མང་བྱུང་ཅིག་བཀོད་དེ་འདི་རྩ་བ་ཉིད་ནས་ཡག་པོ་མི་འདུག་གཅིག་ཏུ་ཆ་ཚང་ཞིག་གནས་ཚུལ་རྟོགས་ཚར་བའི་རྗེས་ལ་ཨ་ནི་ག་རེ་ཡིན་པ་འདི་ཁོ་མི་མང་ལ་བརྒྱུད་བསྒྲགས་གནང་བ་ཡིན་ན་འདི་འོས་བ་ཞིག་རེད། དེ་མ་ཡིན་པའི་ཐོག་ནས་གང་བྱུང་མང་བྱུང་དེ་འདྲས་ཅིག་བརྒྱུད་བསྒྲགས་གནང་བ་ཡིན་ན་མི་མང་ནང་ལ་དོགས་འདྲོག་བསླང་ཡག་དང་དམིགས་བསལ་གྱི་ད་ལྟ་འབར་རྫས་རིགས། དེ་ཡང་ད་ལྟ་བཞུགས་སྒར་གྱི་ཉེ་འཁོར་ལ་དེ་འདྲའི་རྙེད་པ་རེད་བྱས་ནས། གཅིག་གིས་ཆ་ཚང་ཧ་ལམ་མ་གཏོགས་ཆ་ཚང་གོ་ཚོད་ཡོད་པ་བཟོ་འདྲ་སོ་སོའི་ངོས་ནས་ཞིབ་འཇུག་བྱས་པ་བཟོ་འདྲ་དེ་འདྲས་ཅིག་གནང་པ་ནི་རྩ་བ་ཉིད་ནས་ཡག་པོ་མི་འདུག་འདིས་ང་རང་ཚོའི་སྤྱི་ཚོགས་གཅིག་གི་ལྷིང་འཇགས་ལ་གནོད་ཐེག་རེད་ལ། མ་ཚད་ཀྱི་འདིས་སོ་སོ་ལའང། ཁྲིམས་ཐོག་ནས་དཀའ་ངལ་འཕྲད་སྲིད་པ་ཞིག་རེད་ག་རེ་ཟེར་ན་དེ་ཚོའི་རིགས་འདིས་གནས་ཚུལ་རང་བཞིན་གྱི་ཉེན་ཚབས་ཆེན་པོ་གཅིག་དང་གལ་ཆེན་པོ་གཅིག་འདུག་མ་འོངས་པ་ལ་ཚང་མས་ཐུགས་གཟབ་གནང་རོགས་གནང་ཞེས་ངས་ཞུ་ཡས་ཡིན། དེ་དང་ཆབས་ཅིག་ལ་མི་མང་ཚང་མ་ལ་ངས་ཞུ་ཡས་ལ་དེ་བློ་བདེ་པོ་གནང་རོགས་གནང་དེ་ག་གེ་རེད་མི་འདུག་ཅ་ལག་དེ་ག་གེ་རེད་མི་འདུག་གད་སྙིགས་རང་རེད་འདུག་ཟེར་ནས་ཞུ་ཡས་ཡིན། རྒྱ་གར་བ་སན་དེ་ཤི་མེ་ཤི་རམ་མིང་གཞན་ལ་བསམ་གཏན་ཡེ་ཤེས་ཟེར་བ་ཞིག་གིས་བོད་དོན་གོ་རྟོགས་སྤེལ་ཆེད་རྒྱ་གར་གྱི་མངའ་སྡེ་མ་ཧ་ར་སི་ཏྲ་དང་ཆ་ཏིས་ཀར་ཇར་ཁན་ཨུ་དི་ཤ་ཀེ་ར་ལ་བཅས་ཀྱི་ནང་རྐང་འཁོར་སྐོར་སྐྱོད་གནང་གི་འདུག།

དེ་ནས་ཨམ་ར་བ་ཏི་དང Hyderabad། Kerala། ཕྱོགས་སུ་ཕེབས་ཐོན་གནང་རྒྱུ་དང་ས་གནས་དེ་དག་གི་ནང་སྐོར་སྐྱོད་གྲུབ་མཚམས་ཀ་རིམ་ན་གར་དང Chandrapur བརྒྱུད Nagpur དུ་ཕྱིར་ལོག་གནང་རྒྱུ་རེད་འདུག་རྐང་འཁོར་སྐོར་སྐྱོད་དེ་བཞིན Bhandara ནོར་རྒྱས་གླིང་གཞིས་ཆགས་སུ་སྤྱི་ཟླ་གཉིས་པའི་ཚེས་ལྔའི་ཉིན་མཇུག་སྒྲིལ་གྱི་འདུག་ཁོང་གིས་སྐོར་སྐྱོད་རིང་གྲོང་གསེབ་ཁག་གི་ནང་བོད་དོན་སྐོར་ཡིག་ཆ་འགྲེམས་སྤེལ་དང་གསར་འགྱུར་བརྒྱུད་ལམ་ཁག་གི་ནང་བོད་དོན་གླེང་སློང་གནང་བའི་སྒོ་ནས་གོ་རྟོགས་སྤེལ་གྱི་འདུག།

སྐུ་ཞབས་ཀུལ་བྷུ་ཤན་བྷག་ཤི་མཆོག་ཟླ་བ་འདིའི་ཚེས་བཅོ་གསུམ་ཉིན་དགུང་ལོ་བརྒྱད་ཅུ་གྱ་ལྔའི་ཐོག་གྲོང་ཁྱེར་མི་རཊ་ནང་དགོངས་པ་རྫོགས་ཡོད་པ་རེད། དམ་པ་ཁོང་ནི་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་དབུས་རྒྱུན་ལས་ཤིག་དང་དེ་བཞིན Antarashtriya Bharat Tibbat Sahyog Samiti ཟེར་བའི་རྒྱལ་སྤྱིའི་འཕགས་བོད་མཉམ་ལས་ཚོགས་པའི་ཚོགས་གཙོ་ཡང་ཡིན་པ་རེད། ཡིད་སྐྱོའི་གནས་ཚུལ་དེ་དང་འབྲེལ་བོད་མི་སྒྲིག་འཛུགས་བཀའ་ཤག་ནས་ཀྱང་ཤུལ་ལུས་ནང་མི་ཚོར་ཐུགས་གསོ་གནང་ཡོད་པ་རེད། བརྒྱུད་ལམ་ཁག་ཞིག་གི་ནང་གནས་ཚུལ་ཐོན་གསལ་ལ་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣས་བོད་ཀན་ལྷོ་ཁུལ་ཀླུ་ཆུ་རྫོང་ཁོངས་ཀྱི་སློབ་ཆེན་མཐར་ཕྱིན་པའི་སློབ་མ་ཚོའི་ལས་ཀའི་ཚུད་རྒྱུགས་དྲི་ཤོག་ལྐོག་ཚོང་བྱས་འདུག་དེར་བརྟེན་ཟླ་བ་སྔོན་མའི་ཕྱི་ཚེས་ཉི་ཤུ་རྩ་བརྒྱད་ནས་བཟུང་ཉིན་གྲངས་བཅུ་བདུན་རིང་འབྲེལ་ཡོད་སློབ་མ་དང་ཕ་མ་བརྒྱ་ཕྲག་བརྒལ་བས་སྲིད་གཞུང་དང་རྫོང་དཔོན་ལས་ཁུངས་མདུན་དུ་འཛོམས་ནས་ང་ཚོ་འབྱོར་མེད་ཚོར་གོ་སྐབས་མི་འདུག་ཞེས་དྲང་བདེན་དང་འདྲ་མཉམ་དགོས་པའི་ཞུ་གཏུག་བྱས་ཡོད་ཀྱང་དྲང་བདེན་གྱི་ཐག་གཅོད་གང་ཡང་བྱུང་མེད་པ་རེད་འདུག། ཟླ་བ་འདིའི་ཚེས་བརྒྱད་ཉིན་སློབ་མ་ཚོ་དང་ཕ་མ་ཚོས་རང་ཁྱིམ་རང་སྐྱོང་ཁྲིམས་འགལ་གྱི་རྒྱུགས་ཤོག་བཙོང་བར་དྲང་བདེན་ཐག་གཅོད་དགོས་ཞེས་འཁོད་པའི་འཕྲེད་དར་འཁྱེར་ནས་ཀླུ་ཆུ་རྫོང་ནས་ཀན་ལྷོ་ཁུལ་བར་ཞུ་གཏུག་གོམ་བགྲོད་བྱས་པར་རྫོང་གི་ཉེན་རྟོག་མི་སྣ་དང་འབྲེལ་ཡོད་ཚན་པའི་ལས་བྱེད་ཚོས་རིམ་པས་ཞིབ་འཇུག་དང་གོ་བསྡུར་བྱས་ཆོག་ཚུལ་བཤད་དེ་གོམ་བགྲོད་མཚམས་འཇོག་བྱེད་དུ་བཅུག་ཡོད་པ་རེད་འདུག་འོན་ཀྱང་སྲིད་གཞུང་ནས་ཐག་གཅོད་གང་ཡང་མ་བྱས་པར་བརྟེན་ཁ་ཉིན་ཕྱི་ཚེས་བཅུ་གཉིས་ཉིན་ནས་མུ་མཐུད་སློབ་ཕྲུག་དང་ཕ་མ་ཚོས་སྲིད་གཞུང་གི་ལས་ཁུངས་མདུན་དུ་སྐད་འབོད་བྱེད་བཞིན་པ་རེད་འདུག་སྤྱིར་ཀླུ་ཆུ་རྫོང་སྲིད་གཞུང་གིས་ས་གནས་མང་ཚོགས་ཀྱི་བདེ་སྡུག་ལ་ལྟ་རྟོག་ཡག་པོ་བྱེད་ཀྱི་མེད་པའི་དཀའ་ངལ་ཡང་ཡང་ཡོང་གི་ཡོད་པ་དང་ཐེངས་འདིར་འབྲེལ་ཡོད་ལས་བྱེད་པས་རྒྱུགས་ཤོག་མང་པོ་གསང་བའི་ཐོག་ཕྱིར་ཚོང་བྱས་ཏེ་རྒྱ་སྒོར་ཁྲི་ཉིས་བརྒྱ་ལྷག་ཧམ་ཟ་བྱས་ཡོད་པ་བོད་མི་ཚོས་ཤེས་རྟོགས་བྱུང་བ་ཞིག་ཡིན་སྐོར་ས་གནས་བོད་མི་ཞིག་གིས་འགྲེལ་བརྗོད་བྱས་ཡོད་འདུག་དེ་ནས་ཐེངས་འདིའི་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་ནང་བདུན་ཕྲག་སྔ་མའི་འཕྲོས། བདག་གཞན་མཉམ་བརྗེ་གི་སྒོ་ནས་བྱང་སེམས་སྒོམ་སྟངས། ས་བཅད་བཞི་པ་བདག་གཞན་བརྗེ་བ་དང་ལྔ་པ་གཏོང་ལེན་བསྒོམས་ནས་སེམས་བསྐྱེད་པའི་སྐོར་དགེ་བཤེས་བློ་བཟང་ཟླ་བ་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་གཟིགས་རོགས་གནང། བདག་གཞན་བརྗེ་བ་ཟེར་དུས་བཞི་པ་རེད་བ། བདག་གཞན་མཉམ་པ་བདག་གཅེས་འཛིན་གྱི་སྐྱོན་བསམ་པ་གཞན་གཅེས་འཛིན་གྱི་ཡོན་ཏན་བསམ་པ་བདག་གཞན་བརྗེ་བ། བདག་གཞན་བརྗེ་ཟེར་དུས་བདག་གཞན་ཡིན་གཞན་བདག་ཡིན་རེད་འདི་བརྗེ་དེ་མ་རེད་དེ་བརྗེ་བོ་རྒྱག་དགོས་ཡ་སྐོར་ཡོད་མ་ཁོ་རང་ཡིན་ཡིན་པ་རེད་བ། བདག་བདག་རེད་གཞན་གཞན་རེད་བ། ད་ག་རེ་བརྗེ་བོ་རྒྱག་པ་རེད་བདག་གི་སྟེང་དུ་བསམ་བློ་དེ་དང་གཞན་གྱི་སྟེང་དུ་བསམ་བློ་གཉིས་དེ་ཟེར་བ་རེད། བདག་གི་སྟེང་དུ་ག་རེ་གཞན་ལས་བདག་གཅེས་པར་འཛིན་པའི་བསམ་བློ་ཞིག་ཡོད་རེད་བ། དེ་ཕར་སྐྱོན་མཐོང་ནས་དེ་ཕར་མེད་པ་བཟོས་ནས། བདག་ལས་གཞན་གཅེས་པ་མ་རེད་ད་ད་ནས་བཟུང་སྟེ་གཞན་དེ་བདག་ལས་ཀྱང་གཅེས་པ་བདག་ལས་ཀྱང་གཞན་པས་གཅེས་པ་རེད་དེ་བསམ་བློ་བཏང་ནས་བསམ་བློ་དེ་ཕར་བཏང། ནམ་རྒྱུན་ག་རེ་གཞན་ཟེར་དུས་བདག་ལས་ཀྱང་གཞན་ཡལ་བར་འདོར་གྱི་ཡོད་རེད་བ། སྣང་མེད་རྩིས་མེད་བཏང་གི་ཡོད་རེད་བ། ཡལ་བར་འདོར་ཟེར་དུས་སྣང་མེད་རྩིས་མེད་བཏང་ཡ་དེ་རེད་བ། བདག་ལས་གཞན་ཡལ་བར་འདོར་བའི་བསམ་བློ་དེ་ད་ད་ནས་བཟུང་སྟེ་འགྱུར་བ་བྱས་ནས་དེ་བདག་གི་སྟེང་དུ་ཚུར་འཁྱེར་ཡོང་རེད་བ། བདག་སྣང་མེད་རྩིག་མེད་བཏང། གཞན་ལ་ཕན་ན་འགྲིག་གི་འདུག་གཞན་ཡག་པོ་བྱུང་བ་ཡིན་ན་བདག་ག་རེ་བྱེད་ན་བྱེད་ཟེར་ནས་བདག་བློས་གཏོང་གི་བསམ་བློ་དེ་དགོས་པ་རེད་ད། བྱང་ཆུབ་སེམས་སྒོམ་གྱི་ཡིན་ལབ་ནས་བདག་བློས་གཏོང་ཡ་དེ་མེད་ན་ཁག་པོ་ཞེ་པོ་རེད། བདག་ཏོག་ཙམ་བློས་བཏང་དགོས་ཀྱི་ཡོད་རེད། བདག་གི། བདེ་བ་བློས་བཏང་ཡ། བདག་གི། དོན་དག་བློས་བཏང་ཡ། བདག་གི། དུས་ཚོད་བློས་བཏང་ཡ། བདག་གི། ལུས་ཀྱི་ནུས་པ་བློས་བཏང་ཡ། བདག་གི། སེམས་ཀྱི་སྙིང་སྟོབས་བློས་བཏང་ཡ། དེ་འདྲ་དེ་འདྲ་བྱེད་དགོས་རེད། ནམ་རྒྱུན་ག་དུས་ཡིན་ན་ཡང་སོ་སོའི་གཟུགས་པོ་འདི་བེད་སྤྱོད་དེ་སོ་སོའི་དོན་དག་རྐྱང་རྐྱང། སོ་སོའི་སེམས་འདི་བེད་སྤྱོད་དེ་སོ་སོའི་དོན་དག་རྐྱང་རྐྱང། བསམ་བློ་ཅི་བཏང་ན་ཡང་ང་ང་ང་ང་ག་རེ་བྱེད་དགོས་འདུག་ང་ག་རེ། ཡང་ན་ཨ་ལེག་ཏོག་ཙམ་རྒྱས་ན་ངའི་ཁྱིམ་ཚང་དེ་མ་གཏོགས་ཡོད་མ་རེད་བ། ལུས་ཀྱི་བྱ་བ་ཅི་བྱེད་པ་ཡིན་ན་ངེད་ཀྱི་དོན་དག་དང་ངའི་ཁྱིམ་ཚང་དེ་མ་གཏོགས་ཡོད་མ་རེད་བ། དེ་མ་ཡིན་པ། མ་ནམ་མཁའ་དང་མཉམ་པའི་སེམས་ཅན་གྱི་དོན་དག་ལ་བསམ་བློ་བཏང་ཡ། མ་ནམ་མཁའ་དང་མཉམ་པའི་སེམས་ཅན་གྱི་བདེ་དོན་ལ་བསམ་བློ་བཏང་ཡ། མ་ནམ་མཁའ་དང་མཉམ་པའི་སེམས་ཅན་སྡུག་བསྔལ་ལས་བྲལ་བསམ་བློ་བཏང་ཡ། མ་ནམ་མཁའ་དང་མཉམ་པའི་སེམས་ཅན་ལ་ཡར་ཕན་ཐོགས་འགྲོ་བའི་བྱ་བ་བསམ་བློ་བཏང་ཡ། དེ་འདྲ་དེ། ལྟར་ལེགས་པོ་གོ། དེ་འདྲ་ཡིན་པ་ཡིན་ཙང་བདག་བློས་བཏང་ན་མ་གཏོགས་རྩ་བ་ཉིད་ནས་ཡོང་གི་མ་རེད། ད་དྲི་བ་གཅིག་སླེབས་སྲིད་ཀྱི་རེད་ཨོ་ཙི་བདག་བློས་བཏང་ན་གང་ནས་འགྲིག་ཨ་ནི་བལ་གོ་ར་ཅིག་བདག་ཁོ་རང་གི་དོན་དག་ཅིག་སྒྲུབ་མེད་པ་ཡིན་ན་ཨ་ནི་གཞན་གྱི་དོན་ག་འདྲས་སུ་སྒྲུབ་དགོས་རེད་ལབ་པ་ཡིན་ན་བྱས་ཙང་གནད་འགག་འདི་རེད། དངོས་གནས་དྲང་གནས་ཀྱི་པར་རིགས་པ་དང་ཉམས་མྱོང་ཐོག་ནས་བལྟས་ན་ཇི་ཙམ་གྱིས་གཞན་ལ་ཕན་སེམས་ཀྱིས་གཅེས་འཛིན་བྱས་གཞན་ལ་ཕན་བཏགས་པ་དེ་ཀས་རང་གི་དོན་དག་མ་གྲུབ་ན་བསམ་ན་ཡང་རང་བཞིན་གྱིས་འགྲུབ་ཡོང་པ་རེད། རེད་བ། དཔེར་ན་བདག་ཅག་གི་སྟོན་པས་ཀྱིས་གཞན་རང་གཅེས་འཛིན་བློས་བཏང་ནས་གཞན་གཅེས་འཛིན་ཉམས་སུ་བླངས་པ་ལ་བརྟེན་ནས་ཁོ་རང་ཞལ་བཞུགས་པའི་གནས་སྐབས་ལ་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་བསྒྲུབས་ནས་ཁོ་རང་ཡིན་པ་ཡིན་ནས་ཀུན་གྱི་སྤྱི་གཙུག་ལ་བཀུར་ཡ་དང་ཁོ་རང་ལ་ཡ་བསོད་སྙོམས་ཕུལ་མཁན་གང་སྟེ་ཡོད་རེད་བ། ཁོང་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་ལྷག་ཙེ་ཕྱིན་ཚར་རེད་དེ། ཁོང་གི་སྐུ་ཡོན་རྗེས་ལ་མཆོད་པ་ཕུལ་ཡ་ཡོང་གི་ཡོད་རེད་བ། རེད་དེ་ག་འདྲས་སུ་ཡོང་གི་ཡོད་རེད་རེད་བ། ད་དེ་ནང་བཞིན་གཅིག་གི་ཐོག་ནས་སོ་སོ་གི་རྩ་བའི་བླ་མ་གིས་མཚོན་པའི་དེ་ཚོ་ལ་གཟིགས་དང། བདག་བློས་བཏང་གཞན་གཅེས་པར་འཛིན་པའི་གཅེས་འཛིན་བཅས་ཀྱི་གཞན་དོན་འབའ་ཞིག་དགོངས་པ་དེ་གིས་ཁོང་གི་ཨ་ནི་བཅས་ཀྱི་ག་རེ་ཟེར་དགོས་རེད། སྐུ་གསུང་ཐུགས་ཀྱི་ཡོན་ཏན་དང་ཁོང་གི་དོན་དག་གྲུབ་སྟངས་དེ་ལ་གཅིག་ལྟོས་དང། དཔེར་ན་སྐྱབས་མགོན་རིན་པོ་ཆེ་འདྲ་བོ་ཆ་བཞག་པ་ཡིན་པ་ཡིན་ན། བདག་རྦད་དེ་ཕར་བློས་བཏང་རང་གཅེས་འཛིན་རྦད་དེ་བློས་བཏང་ནས། སྤྱིར་མཐའ་ཡས་པའི་སེམས་ཅན་ཡང་སྒོས་འཛམ་བུ་གླིང་གི་སེམས་ཅན། དེའི་ནང་ནས་ཀྱང་ཨ་ནི་བོད་མི། རང་ལ་ལས་དབང་གིས་འཕྲད་བཞག་པའི་བོད་མི། དེ་དག་གི་པའི་སྤྱི་དོན་དང། བོད་མི་སྤྱི་ཡི་བདེ་དོན་འབའ་ཞིག་ལ་དགོངས་པ་བཞེས་ནས་སྐུ་ལས་སྐྱོན་སྐྱོན་སྐྱོན་པ་ཡིན་ཙང། ད་ལྟ་འཛམ་གླིང་འདི་ནང་ལ། ཁོང་ལ་སྐད་གྲགས་དགོས་ཀྱི་ཡོད་མ་རེད་སྐད་གྲགས་སླེབས་བསྡད་ཡག། ཁོང་ལ་ཡ་ཨ་ནི་བཅས་ཀྱི་ནོར་དགོས་ཀྱི་ཡོད་མ་རེད་ནོར་སླེབས་བསྡད་ཡ། ཁོང་ལ་ཡ། ཐོབ་གོ་ས་དགོས་ཀྱི་ཡོད་མ་རེད་དེ་ཐོབ་གོ་ས་རང་བཞིན་གྱིས་མི་གིས་ཕུལ་ཡོང་ཡ། དེ་གིས་དེ་ག་ནས་བྱུང་རེད་ཟེར་ན། བདག་བློས་བཏང་གཞན་གཅེས་པར་འཛིན་པ་དེ་ལ་བརྟེན་ནས་བྱུང་བ་རེད། དེ་འདྲ་ཡིན་པ་ཡིན་ཙང། དངོས་གནས་དྲང་གནས་ཀྱི་བྱང་ཆུབ་སེམས་ཉམས་ལེན་བྱེད་མཁན་ཅིག་ཡིན་པ་ཡིན་ན་བདག་བློས་གཏོང་ཡ་དེ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་ཆེ་རེད། རེད་བ། ད་བདག་བློས་བཏང་ཟེར་དེ་ག་རེ་རེད། གཞན་དོན་གྱི་བསམ་བློ་བཏང་ནས་གཞན་དོན་བསྒྲུབ་པའི་སྐབས་ལ། མི་ཚོ་གིས་བདག་ལ་ག་རེ་བྱེད་ཀྱི་ཡིན་ནས་བྱས། བདག་ལ་ཁ་ནས་སྐད་ཆ་ག་རེ་བཤད་ཀྱི་ཡིན་ནས་བཤད། བཟང་ངན་ག་རེ་ཡིན་ནས། བདག་ལ་ཡ། ཅིག་གིས་བདག་གི་ལུས་ལ་ཉེས་དག་བཏང་ཡག་གིས་མཚོན་པས་བསད་ཡག་གིས་མཚོན་པས་ག་རེ་བྱེད་ཀྱི་ཡིན་ནས་བྱས། བདག་གི་ལུས་དང་སེམས་ལ་ཨ་ནི། ཅིག་བདེ་སྐྱིད་དང་གནོད་པ་གང་དང་གང་ག་རེ་བྱུང་བ་ཡིན་ན་ཡང་ང་དེའི་ཐོག་ལ་བསམ་བློ་གཏང་གི་མིན། གཞན་ལ་ཡང་སྡུག་བསྔལ་མེད་པ་ཅིག་དང་གཞན་ལ་བདེ་སྐྱིད་ཅིག་བྱུང་ན་འགྲིག་གི་རེད་ཟེར་ནས་དེ་འདྲའི་བསམ་བློ་གཏོང་ཡ་ཅིག་གི་སྙིང་སྟོབས་ཅིག་སླེབས་ཡོང་ན་དེ་ནི་བདག་བློས་བཏང་ཟེར་དེ་དེ་ནས་ཡོང་དགོས་བ་རེད། སེམས་ཀྱི་གཏིང་ལ་བདག་གི་དོན་དག་ཆ་ཚང་འཆར་གཞི་བསྒྲིགས་ཁ་ནས་ཕར་གཞན་དོན་གཞན་དོན་གཞན་གཅེས་འཛིན་གཞན་གཅེས་འཛིན་བཤད་པས། ཁྱོད་ནི་ཁོ་རང་བདག་བློས་བཏང་ཆགས་ཡོད་མ་དེ་འདྲ་ཡིན་པ་ཡིན་དུས། དངོས་གནས་དྲང་གནས་བྱང་ཆུབ་སེམས་དཔའ་ཅིག་བྱེད་ཀྱི་ཡིན་ན་བདག་བློས་བཏང་དགོས་དགོས་པ་རེད་ད་དེ་གནད་འགག་ཅིག་རེད་ཤག་དེ་འདྲ་ཡིན་ཙང་སྤྱོད་འཇུག་ནང་ལ། བདག་གིས་གཞན་གྱི་སྡུག་བསྔལ་བསལ་སྡུག་བསྔལ་ཡིན་ཕྱིར་བདག་སྡུག་བཞིན། བདག་གིས་གཞན་ལ་ཕན་པར་བྱ་སེམས་ཅན་ཡིན་ཕྱིར་བདག་ལུས་བཞིན་གསུངས་ནས་ཨ་ནི། འདུག་སེ་བྱས་ནས་བསམ་བློ་དེ་དཔེ་གོམས་ནས་ཨ་ནི་བདག་གཞན་གྱི་དབྱེ་བ་འབྱེད་དགོས་ཡ་གཅིག། གསུང་གི་འདུག་བ། ཨོ་ད་དེ་ཞེ་པོ་ཅིག་གི་དེ་རེད་ཤག་ལྷག་པར་དུ། ད་ལྟའི་དུས་ཚོད་དེ་ལ་བདག་གཞན་མཉམ་བརྗེས་ཀྱི་བསམ་བློ་དེ། ཨ་ནི་ངས་དངོས་གནས་ང་རང་བསམ་ཚུལ་ལ་ཡར་ཞུས་པ་ཡིན་ན། བདག་གཞན་མཉམ་བརྗེས་ཀྱི་བསམ་བློ་དེ་བདག་བློས་བཏང་ནས་གཞན་བསམ་བློ་དེ། སོ་སོའི་རྒྱུད་ལ་ཡོད་ན་སོ་སོ་འདྲ་འདྲའི་ནང་ནས་མི་འདྲ་བ་ཆགས་ཀྱི་རེད། རེད་བ། དེ་འདྲའི་གི་བསམ་བློ་དེའི་སྒང་ནས་སྤྱི་དོན་གཅིག་སྒྲུབ་པ་ཡིན་ན་སྤྱི་དོན་མང་པོ་སྒྲུབ་ཐུབ་ཡ་ཡོང་གི་རེད། དེ་འདྲའི་གི་བསམ་བློ་བཏང་ནས་རྒྱལ་ཁབ་ཀྱི་དོན་དག་དང་འཛམ་གླིང་ཞི་བདེ་ཀྱི་ལས་དོན་མང་པོ་བསྒྲུབ་ཐུབ་ཡ་ཡོང་གི་རེད། བསམ་བློ་དེ་མེད་ན་ཨ་ནི་སྤྱིར་འཛམ་གླིང་ཞི་བདེ་ཆགས་ཡ་མེད་པའི་སྒང་ལ་སོ་སོའི་གིས་འཛམ་གླིང་ཞི་བདེ་ཆགས་ཡ་ལ་ཞལ་འདེབས་ཕུལ་ཐུབ་ཡ་ཁག་པོ་ཞེ་དྲག་རེད། ཅི་ལྟར་དེ་འདྲ་ཡིན་པ་ཡིན་དུས་གནད་འགག་དེ་དེ་རེད་ཤག། དེ་འདྲ་ཡིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་ཟེར་ཡ་དེ་དཔེ་བློ་ཁོག་ཞེ་པོ་ཅིག་དགོས། བདག་བློས་བཏང་དུས་བློ་ཁོག་དེ་ལས་ཆེ་བ་མེད་པ། སེམས་ཅན་གཞན་གྱིས་ང་བསད་ན་བསད་ཟེར་གྱི་རེད་བ། ཁྱད་པར་གང་ཡང་མེད། མ་ནམ་མཁའ་དང་མཉམ་པའི་སེམས་ཅན་ལ་ཕན་ཐོགས་ན་འགྲིག་གི་འདུག་བྱས་ནས་བྱས་ད་དེ་ཡིན་དུས་བློ་སྟོབས་ཧ་ལས་པ་ཅིག་རེད་ཨོ་དེ་ཞུ་ཡ་རེད་ད་དེ་ནས་མཐའ་མ་དེ་ལ། བདག་གཞན་མཉམ་བརྗེས་ཀྱི་བློ་དེ་ཕར་གོང་འཕེལ་དུ་ཡར་བཏང་ནས་ཉམས་ལེན་བྱེད་ཀྱི་བྱེད་ཀྱི་ལ། གལ་ཏེ། གེགས་སེལ་བོགས་འདོན་བྱེད་དགོས་པའི་གནས་ཚུལ་བྱུང་ན་ཨ་ནི་གཏོང་ལེན་སྒོམ་དགོས་གཏོང་ལེན། དེ་འདྲ་ཡིན་པ་ཡིན་ཙང་ལྔ་པ་གཏོང་ལེན་བསྒོམ་སྟེ་སེམས་བསྐྱེད་པ། གཏོང་ཟེར་ན་ག་རེ་རེད་ལབ་ན། རང་གི། འབྲས་བུ་བདེ་སྐྱིད་དང་འབྲས་བུ་བདེ་སྐྱིད་གང་ལས་བྱུང་བའི་རྒྱུ། བསོད་ནམས་ཀྱི་ཚོགས་ཡེ་ཤེས་ཀྱི་ཚོགས་ཀྱིས་མཚོན་པའི་རྒྱུ་བཟང་པོ། གང་ལྟར་རང་ལ་ཡོད་པའི་བདེ་སྐྱིད་རྒྱུ་དང་བཅས་པ། སེམས་ཅན་གཞན་ལ་ཡར་གཏོང་གི་ཡིན་ཟེར་ཡ་གི་བསམ་བློ་དེ་ལ་གཏོང་ཟེར། ལེན། ཟེར་དུས་སེམས་ཅན་གཞན་གྱི་སྡུག་བསྔལ་དང། བཀྲ་མི་ཤིས་པ་ལ་སོགས་པ་སྡུག་བསྔལ་རྒྱུ་དང་བཅས་པ་དེ་ངས་ཚུར་ལེན་གྱི་ཡིན་ཟེར་ཡ་གི་བསམ་བློ་དེ་ལ་ལེན། དེ་ཡིན་དུས། ལབ་དུས་ཙམ་པ་གཏོང་དང་ལེན་ལབ་ཀྱི་ཡོད་དེ་ཉམས་ལེན་བྱེད་དུས་ལེན་དེ་སྔོན་ལ་བྱས་གཏོང་དེ་གཞུག་བྱས་པ། དེ་ཡིན་ཙང་ལེན་དེ་ག་རེ་རེད་ལབ་ན་སེམས་ཅན་གཞན་གྱི་སྡུག་བསྔལ་རྒྱུ་དང་བཅས་པ་ལེན་གྱི་ཡིན་ལབ་རེད་བ། དེ་ཟེར་དུས་སེམས་ཅན་དེ་ལ་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་འདི་སྐྱེས་བསྡད་ཡོད་པ་ཡིན་ཙང་དེ་དང་ཕར་ཁ་བྲལ་ནས་རང་གིས་ལེན་གྱི་ཡིན་ཟེར་དུས། སྙིང་རྗེ་དང་འབྲེལ་བ་ཆགས་ཡོད་རེད། ཁ་ཚ་སྙིང་རྗེ་གིས་སེམས་ཅན་སྡུག་བསྔལ་དང་བྲལ་བར་ཤོག་བསམ་གྱི་ཡོད་རེད་བ། དེ་ཡིན་ཙང་སེམས་ཅན་སྡུག་བསྔལ་དང་བྲལ་བར་ཤོག་བསམ་པའི་བསམ་བློ་སྙིང་རྗེ་དེ་ཡི་ཐོག་ནས་སེམས་ཅན་འདི་གྲས་དེ་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་ནས་སྡུག་བསྔལ་རྒྱུ་དང་བཅས་པ་ང་ལ་སྨིན་པར་ཤོག་ཟེར་དགོས་རེད་དེ་འདྲ་ཡིན་ཙང་ལེན་པ་ཉམས་ལེན་བྱེད་ཡོང་དུས་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པའི་ཉམས་ལེན་བྱེད་ཟེར་གྱི་ཡོད་རེད། གཏོང་བ་ཉམས་ལེན་བྱེད་ཡོང་དུས་གཏོང་ཟེར་དུས་རང་གི་བདེ་བ་འདི་ཕར་གཏོང་གི་ཡིན་ཟེར་དགོས་རེད་བ། དེ་ག་འདྲ་ལས་དགོས་རེད། སེམས་ཅན་ཕ་རོལ་པོ་ལ་བདེ་སྐྱིད་མི་འདུག། བྱས་ཙང་སེམས་ཅན་ཕ་རོལ་པོ་ལ་ཡང་བདེ་སྐྱིད་འདི་དང་འདི་འདི་བྱུང་ན་བསམ་པའི་བསམ་བློ་དེ་བཏང་བའི་སྒང་ལ་བདེ་སྐྱིད་དེ་ངས་སྤྲད་ཀྱི་ཡིན་ཟེར་ནས་རང་གི་བདེ་སྐྱིད་ཚང་མ་མར་བཏང་ཡ་དེ་ལས་དགོས་རེད། དེ་འདྲ་ཡིན་ཙང་གཏོང་བའི་ཉམས་ལེན་བྱེད་དུས་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་གོང་ཁ་སང་བྱམས་པ་ཟེར་ཡ་དེ་སེམས་ཅན་བདེ་བ་དང་ལྡན་ན་བསམ་པ་དེ་རེད་བ། སེམས་ཅན་བདེ་བ་དང་ལྡན་ན་བསམ་པའི་བསམ་བློ་དེ་དང་སྦྲེལ་ནས་ཨ་ནི་རང་གི་བདེ་སྐྱིད་ཕར་སྤྲད་ཀྱི་ཡིན་ཟེར་གྱི་ལས་དགོས་རེད་དེ་འདྲ་ཡིན་པ་ཡིན་ཙང་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ཨ་ནི་ལེན་པ་གཏོང་བ་སྒོམ་ཡ། ཡིན་ན་ཡང་ལས་དང་པོ་བ་གིས་ལམ་སང་ལམ་སང་པའི་སོ་སོ་ལ་ཡོད་པའི་གཞན་གྱི་སྡུག་བསྔལ་བཀྲ་མི་ཤིས་པ་དང་ནད་ཚ་ཚང་མ་ཚུར་ལེན་ཡ་དང་ལམ་སང་ལམ་སང་རང་གི་བདེ་སྐྱིད་ཡོད་པ་དེ་ཕར་སྤྲད་ཆོག་ཆོག་ཡོད་མ་རེད་བ། དེ་འདྲ་ཡིན་ཙང་དང་པོ་སྔོན་ལ་ལས་དང་པོ་བས་གཏོང་ལེན་སྦྱང་ཡོང་དུས་དེ་གཉིས་རླུང་ལ་བསྐྱོན་པར་བྱ། རླུང་དང་སྦྱར་ནས་བསྒོམ་དགོས་རེད། ཨ་ནི་སོ་སོ་དུས་བར་འདས། ཨ་ནི་སྣ་སྒོ་ནས་མར། རླུང་མར། དུས་མ་ནམ་རྒྱུན་ག་རེ་བཏང་གི་ཡོད་པ་དེ་བཏང། ཡར་ཡར། འཐེན། འདུག་སེ་བྱེད་དགོས་རེད་བ། དེ་བྱས་ཡོང་དུས་ད་ཡར་འཐེན་པའི་ཁ་ཐུག་དེ་ལ་རླུང་ཡར། ཡར་འཐེན་ཡོང་དུས་ཨ་ནི་ལེན་པའི་ཉམས་ལེན་བྱས། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དང་སྡུག་བསྔལ་རྒྱུ་དང་བཅས་པ་དེ་གི་དེ་ངོ་བོ་དེ་ཡིན་པ་ལ། ཨ་ནི་རྣམ་པ་དེ་ཨ་ནི་གཅིག་གིས་དུ་བ་ནག་པོ། ཨ་ནི་གཅིག་གིས་སྤྲིན་པ་ནག་པོ། ཨ་ནི་གཅིག་སོལ་བ་སོལ་བ་ནག་པོ། སྡིག་པ་རྭ་ཉག་ལ་སོགས་པ་དེ་འདྲས་ཀྱི་པའི་རྣམ་པ་འདྲ་མི་འདྲ་ལ་བསམ་བློ་བཏང་ནས་ཨ་ནི་རླུང་ཡར་དུ་འཐེན་ཡོང་དུས། ཡར་འཐེན་ཡོང་དུས་དེ་འདྲས་ཀྱི་སྡིག་པ་ཡོངས་སུ་རྫོགས་པ་ཐམས་ཅད་རྣམ་པ་ངོ་བོ་དེ་ཡིན་པ་ལ་རྣམ་པ་པའི་དུ་བ་དང་དེ་འདྲས་ལ་བལྟས་ནས་དེ་གི་དེ་ཡར། དུ་བ་ནག་པོ། ཡང་ན་ཅིག། འོད་ནག་པོ་འདྲ་བོ་དེ་འདྲས་དེ་ནས་ཡར་ཕྱིན། ཨ་ནི་རང་གི་རྒྱུད་ཀྱི་བདག་འཛིན་ལ་ཡར་ཐིམ། འདུག་སེ་བྱས། ཡ། དེ་གི་ལེན་པ། ལེན་པ་རླུང་དང་སྦྱར་བ་དེ་བྱས། གཏོང་བ་རླུང་དང་སྦྱར་བ་དེ་རླུང་མར་དུ་མར་བཏང་ཡོང་དུས་རང་གི་ད་གིན་པའི་བྱམས་པ་དང་སྙིང་རྗེ་དང་གཞན་གཅེས་འཛིན་གྱི་ཐོག་ནས་བསམ་བློ་དང་བསམ་བློ་དེ་དང་འབྲེལ་ནས་ད་བདེ་སྐྱིད་འབྲས་བུ་བདེ་སྐྱིད་དཔག་ཏུ་མེད་པ་ཡོད་རེད་བ། འོ་ད་རང་གི་པའི་བདེ་སྐྱིད་རྒྱུ་དང་བཅས་པ་བདེ་སྐྱིད་དེའི་ངོ་བོ་དེ་ཡིན་པ་ལ་རྣམ་པ་དེ་པའི་འོད་དཀར་པོ། བདུད་རྩི་དཀར་པོ། དེ་ནས་པའི་ཅེས་ཀྱི་ཅེས་དེ་འདྲས་ཀྱི་པའི་ད་དུ་བ་དཀར་པོ་འོ་དེ་འདྲས། ད་གང་ལྟར་འོད་དཀར་པོ་དེ་འདྲ་ཅིག་ལ་བསམ་བློ་བཏང་ནས་རླུང་མར་དུ་བཏང་ཡོང་དུས་ཨ་ནི། རང་གི་པའི་བདེ་སྐྱིད་རྒྱུ་དང་བཅས་པ་བདེ་སྐྱིད་དེ་ཨ་ནི། འོད་དཀར་པོའི་རྣམ་པ་ཅན་ལ་བྱས་ནས་མར་ཕྱིན། ཨ་ནི་རང་གི་མདུན་ལ་ཡང་སེམས་ཅན་ཐམས་ཅད་དམིགས་ནས་སེམས་ཅན་ཐམས་ཅད་ལ་བགཐིམ། རེད་བ། སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་ནས་བདེ་སྐྱིད་དང་ལྡན་པར་ཆགས་སོང་བསམ་པའི་མོས་པ་བྱས། འདུག་བྱས་ནས། གཏོང་ལེན་གཅིག་བསྒོམ་གཉིས་བསྒོམ་གསུམ་བསྒོམ་བྱས་ན། རླུང་དང་སྦྱར་ནས་བསྒོམ་དགོས་རེད་བ། ཨ་ནི་བསམ་བློ་ནང་ལོགས་ལ་ཡ། བྱམས་པ་དང་སྙིང་རྗེ་དེ་ཚོ་ཤུགས་ཆེ་རུ་ཆེ་རུ། རང་གཅེས་འཛིན་མར་ཆུང་དུ་འགྲོ་གཞན་གཅེས་འཛིན་ཡར་ཆེ་རུ་ཆེ་རུ་འགྲོ། དེ་ལ་བརྟེན་ནས། ད་དངོས་གནས་དྲང་གནས་མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྒྲལ་བ། བདེ་སྐྱིད་དང་ལྡན་པ་བདག་གིས་བྱེད་དགོས་འདུག་བསམ་པའི་ལྷག་བསམ་དེ་ཚོ་ཡར་བསྐྱེད། དེ་འདྲའི་ཅིག་གི་པས་ཡར་སླེབས་ཡོང་དུས་ད་གཏོང་ལེན་བསྒོམ་པའི་དགོས་པ་གྲུབ་སོང་ཨ། དེ་ནས་གཞི་ནས་ཐ་མ་དེ་ལ། ད་ཡིན་ན། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སྡུག་བསྔལ་མཐའ་དག་དང་བྲལ། བླ་ན་མེད་པའི་བདེ་བ་མཐའ་དག་དང་ལྡན་པར་ཤོག། དེའི་ཆེད་དུ་བདག་གིས་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅིས་ཀྱང་ཐོབ་པར་བྱའོ་བསམ་པའི་བློ་བསྐྱེད་ཡོང་དུས། འོ། བྱང་ཆུབ་ཀྱི་སེམས་བསྐྱེད་ཡོང་བ་རེད། དེ་འདྲའི་དེ་ལ་མིང་ག་རེ་བཏགས་རེད། བདག་གཞན་མཉམ་བརྗེ་ཡི་སྒོ་ནས་བྱང་ཆུབ་ཀྱི་སེམས་བསྐྱེད་པ། གོ་རིམ་ལྔར་འགྲོ་སོང་ང་ས་བཅད་ལྔ་ཡི་སྒང་ནས་འོ་དེ་རེད། བྱས་ཙང་ད་འདི་འདྲའི་འདི་ད་ང་ཚོ་ཕལ་ཆེར་འགྲོ་བ་གཅིག་གིས་ད་བསམ་བློ་ནང་ལ་སླེབས། ལྷག་པར་སྟོན་པའི་རྗེས་འཇུག་ཐེག་པ་ཆེན་པོའི་ཆོས་ཀྱི་དེའི་ཆེད་མཉམ་ལས་གནང་ཐུབ་ན་ཧ་ལས་ཕན་ཐོགས་ཡོད་རེད་ཨོ་ཐི་ཞུ་ཡི་ཡོད། དེ་རིང་གི་གསར་འགྱུར་འདི་ཙམ་ཡིན། བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་ཏི་བེད་ཚེག་ནེད་དང་བོད་ཚེག་ཨེ་ཤེ་ཡ་དེ་བཞིན་ཤི་ཙང་ཀྲེ་ཡེ་ཚེག་ཨོར་བཅས་གཤམ་འཁོད་དྲ་ཚིགས་ཐོག་ནས་གཟིགས་རྒྱུ་ཡོད་པས་རྣམ་པ་ཚོས་ཐུགས་འཇགས་གནང་རོགས་གནང། ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ་གཤམ་ལ་བོད་ཀྱི་སྨན་རྩིས་ཁང་གི་ལོ་ཐོ་དང་རྡ་རམ་ས་ལའི་གནམ་གཤིས་སྔོན་བརྡ་གཟིགས་རོགས་གནང།
བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་དང་སྤྱི་ཟླ་དང་པོའི་ཚེས་བཅོ་ལྔ། རེས་གཟའ་ཕུར་བུ་རེས་འགྲོགས་ཟླ་སྐར་ས་རི་འབྱུང་འཕྲོད་རླུང་གཉིས་འཕྲོད་སྦྱོར་བཟང་བས་རླུང་འཁོར་རླུང་བསྐུལ་དར་ལྕོག་འཛུགས་པ་དང་རབ་ཏུ་བྱུང་བ་དང་རབ་གནས་བྱེད་པ་བག་མ་གཏོང་ལེན་སོགས་ཆང་སའི་རྟེན་འབྲེལ་བྱེད་པ། སྨན་སྦྱོར་བྱེད་རྒྱུ་དང་ལྷག་པར་དུ་སློབ་པ་སློབ་གཉེར་འགོ་འཛུགས་བྱེད་པ། ཁང་པ་གསར་རྒྱག་འགོ་འཛུགས་བྱེད་པ་ཁང་པ་སྤོ་བ་ཁྱིམ་ཚང་གསར་དུ་བཟུང་བ། སྐྱེས་ཤིང་མེ་ཏོག་འཛུགས་པ། ཕ་མའི་ཆེད་ལས་དོན་བྱེད་པ་བཀྲ་ཤིས་པའི་ལས་དོན་ཕལ་ཆེ་བར་བཟང་བ་ཡོད་ཡིན་ན་ཡང་ལོ་རྟགས་གླང་ལུག་ཁྱི་འབྲུག་བཞིའི་གཤེད་གཟར་ཁེལ་བས་གོང་གི་ལས་དོན་རྣམས་གནང་མི་རུང། ངོ་དགོངས་འཇགས་གནང་བར་ཞུ། དེ་མིན་དེའི་ཉིན་བི་ཥྚི་ཡང་གྱུར་བས་སྦྱིན་སྲེག་བྱེད་རྒྱུ་དང་ནད་པར་མེ་ཁྲག་རྒྱག་རྒྱུ་གཤགས་བཅོས་བྱེད་རྒྱུ་སོགས་གནང་མི་རུང་བས་འཛེམ་པ་གནང་དགོས། གཞན་ཡང་དེའི་ཉིན་གཉེན་གྱི་གནམ་སྒོ་གཉེན་སྒྲིག་བྱེད་པ་དང་གཉེན་ཚན་ལ་སྟོན་མོ་གནང་མི་རུང་བ་ཡིན་པས་འཛེམ་པ་གནང་དགོས། ཐུགས་རྗེ་ཆེ།